ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་ད་ནི་ཨ་རིའི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉེར་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན།

ཐོན་གདའ། དེའང། Tibet Watch། འམ་བོད་དོན་ལྟ་ཞིབ་ཁང་ཟེར་བས་སྤྱི་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་བུད་མེད་མཚོ་མོ་དང་ཉི་སྒྲོན་ཟེར་བ་སྤུན་གཉིས་ཡོད་པ་ཁོང་གཉིས་ནས་ཁོང་གཉིས་གནས་སྡོད་བྱེད་སའི་གྲོང་གསེབ་དེའི་ནང་མི་སྐྱོ་བ་དང་རོགས་པ་དགོས་ངེས་ཅན་རྣམས་ལ་རོགས་སྐྱོར་བྱེད་མུས་ཡིན་ནའང་ཁོང་གཉིས་ཀྱི་སྤྱི་ཚོགས་བརྒྱུད་ལམ WeChat སྐད་འཕྲིན་གྱི་ཐོག་ཚོགས་སྡེ་ཁག་ཏུ་མང་ཚོགས་ཁྲོད། རྣམ་དཀར་དགེ་བའི་ལས་ལ་གཞོལ་དགོས་པའི་འབོད་སྐུལ་བརྡ་ལན་བཞག་པ་ལ་བརྟེན་ནས། ཉེ་སྔོན་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གསུམ་ཉིན་འཛིན་བཟུང་བཀག་ཉར་བྱས་ཡོད་པའི་གནས་ཚུལ་ཤེས་རྟོགས་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་འཛིན་བཟུང་བཀག་ཉར་བྱས་པའི་བུད་མེད་མཚོ་མོ་དང་ཉི་སྒྲོན་སྤུན་གཉིས་པོ་ནི། ནང་པའི་ཆོས་ལུགས་ལ

ཀར་ཆེན་ཞང་གནས་སྡོད་བྱེད་བཞིན་པའི་བོད་མི་མང་པོ་ཞིག་ས་གནས་ཀྱི་ཉེན་རྟོག་ལས་ཁུངས་སུ་བསྐོངས་ཏེ་ཁོང་རྣམས་ཀྱིས་ནང་པའི་ཆོས་ལུགས་ཀྱི་དགེ་བའི་རྩ་བ་སྤེལ་གྱི་ཡོད་མེད་སོགས་ཀྱི་སྐོར་དྲི་རྩད་ཚ་ནན་བྱས་བཞིན་ཡོད་པའི་གནས་ཚུལ་ངོ་སྤྲོད་འོས་གདའ། ཡང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་ནག་གཞུང་འཛིན་དམར་ཤོག་ཚོགས་པའི་ཁྲིམས་གཞི་གསར་པ་ཞིག་གསལ་བསྒྲགས་བྱས་ཡོད་པ་དང་དེའི་དམིགས་ཡུལ་ནི་སྤྱི་ཚོགས་ནང་ཆོས་ལུགས་ཀྱི་མཛད་སྒོའི་ཐོག་སྟངས་འཛིན་བྱེད་པའི་ཆེད་དུ་ཡིན་པ་དང་ཁྲིམས་གཞི་དེའི་དོན་ཚན་བཅུ་བདུན་པའི་ནང་མི་སྒེར་དང་ཚོགས་པ་གང་རུང་ཞིག་གིས་གཞུང་གི་ཁྲིམས་མཐུན་གྱི་ཆོག་མཆན་གྱི་ལག་ཁྱེར་མེད་པར་དྲ་རྒྱའི་ཐོག་ཆོས་ལུགས་ཀྱི་མཛད་སྒོ་གོ་སྒྲིག་དང་ལས་དོན་རྩ་བ་ནས་སྤེལ་མི་ཆོག་པའི་ཁྲིམས་ཐོག་ནས་ཆ་རྐྱེན་ཚང་དགོས་པ་དྲ་རྒྱ་དང་ཆོས་ལུགས་དང་འབྲེལ་བའི་རྒྱ་ནག་གི་འཛིན་སྐྱོང་སྡེ་ཚན་གྱི་སྐོར་ཡོད་པ་རེད་གདའ། ཡང་བོད་ཀྱི་སྟོད་མངའ་རིས་ཕྱོགས་སུ་ཡོད་པའི་གྲགས་ཆེ་བའི་གནས་རི་སྟོད་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོ་གཉིས་ད་ལོ་སྤྱི་ཟླ་བཅུ་པ་ནས་རྒྱ་ནག་གཞུང་གིས་གནས་སྒོ་བརྒྱབ་པ་དང་ལྷག་པར་དུ་རྒྱ་གར་ནས་གནས་མཇལ་བ་དང་ཡུལ་སྐོར་སྤྲོ་འཆམ་པ་ཚོ་ལ་བོད་ནང་བསྐྱོད་རྒྱུ་ལ་དམ་དྲག་བྱས་པ་ལ་བརྟེན་ནས་ད་ལོ་རྒྱ་གར་ནས་བལ་ཡུལ་དུ་གནས་མཇལ་ཡོང་མུས་རྒྱ་གར་བ་ཕོན་ཆེ་ཡོད་པ་རེད་གདའ། ད་ལོ་རྒྱ་ནག་གཞུང་གིས་གནས་རི་སྟོད་གངས་རིན་པོ་ཆེ་དང་མཚོ་མ་ཕམ་གཡུ་མཚོ་གཉིས་སུ་གནས་མཇལ་དུ་བསྐྱོད་མུས་རྒྱ་གར་གྱི་གནས་མཇལ་བ་མི་གྲངས་ཁྲི་ལྔ་ཙམ་ཞིག་ལ་བོད་ནང་བསྐྱོད་རྒྱུ་ལ་དམ་དྲག་བྱས་པ་ལ་བརྟེན་ནས་རྒྱ་གར་ནས་གནས་མཇལ་བ་མང་པོ་ཞིག་བལ་ཡུལ་ནང་ཡོད་པའི་གནས་ས་མུག་ཏི་ནཱ་དང་ལུམ་བི་ནི་བཅས་སུ་གནས་མཇལ་དུ་བསྐྱོད་བཞིན་ཡོད་པ་རེད། གནད་དོན་དེ་དང་འབྲེལ་བའི་ཐོག་ལ་བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ཧུ་རོན་ཚོགས་པའི་ཡན་ལག་གི་ཚོགས་གཞོན་དང་བལ་ཡུལ་ཆབ་སྲིད་ཐོག་རྒྱུས་མངའ་ཡོད་མི་བཟང་པོ་ལགས་ཀྱིས་འདི་ནས་གཙོ་བོ་རྒྱ་ནག་གཞུང་གིས་ཧིལ་ས་ཟེར་བའི་བལ་བོད་ས་མཚམས་ཀྱི་འགག་སྒོ་ལོ་མང་རིང་སྒོ་བརྒྱབ་པ་དང་ཕྱིས་སུ་ས་མཚམས་སྒོ་ཕྱེས་ཡོད་ནའང་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་མ་གཏོགས་རྒྱ་གར་ནས་གནས་མཇལ་བ་དང་ཡུལ་སྐོར་སྤྲོ་འཆམ་པ་གཅིག་ཀྱང

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ནང་རྒྱ་ནག་ནང་ཁུལ་དུ་ཐོན་རྫས་དགོས་མཁོ་ལ་སྐུལ་འདེད་ཤུགས་ཆེར་བཏང་ནས་དཔལ་འབྱོར་སྲ་བརྟན་དང་བསྐྱར་གསོ་ཡོང་རྒྱུ་ལ་འབད་པ་བྱེད་ཀྱི་ཡིན་ཞེས་བྱས་པ་གསལ་པ་རེད། གསར་འགྱུར་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མི་ང་ཆོས་སྐྱིད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་དགའ་ལྡན་ལྔ་མཆོད་ལ་རྒྱལ་ས་ལྷ་ས་ཁུལ་དུ་དམ་དྲག་ཞིབ་བཤེར་ཤུགས་ཆེ་བྱེད་བཞིན་ཡོད་པ་རེད་གདའ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་རྗེ་ཙོང་ཁ་པ་བློ་བཟང་གྲགས་པ་ཆོས་དབྱིངས་སུ་ཐིམ་པའི་དུས་མཆོད་དམ། བོད་ནང་དགའ་ལྡན་ལྔ་མཆོད་ཉིན་དང་བསྟུན་ནས་བོད་ཀྱི་ས་ཁུལ་དུ་རྒྱ་ནག་གཞུང་གིས་བོད་མི་ཚོ་ལ་གཙུག་ལག་ཁང་དང་ཕོ་བྲང་པོ་ཏ་ལ་སོགས་སུ་མཆོད་མཇལ་བྱེད་མི་ཆོག་པ་མི་མང་བཙན་ཐབས་ཀྱིས་བཀག་འགོག་བྱས་ཡོད་པ་མ་ཚད་ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་མང་པོ་ཞིག་ཆེད་འཛུགས་ཀྱིས་མཇལ་སྐོར་བ་ཚོ་ལ་ཞིབ་བཤེར་དང་མི་མང་འདུ་འཛོམས་ཀྱི་མཁའ་དབྱིངས་སུ་མི་མེད་ལྟ་ཞིབ་བརྙན་ཆས་ཆེད་གཏོང་གིས་ལྟ་རྟོག་དང་མི་མང་ཁྲོད་དྲག་ཤུལ་དམག་མི་དང་ཉེན་རྟོག་པ་སོགས་བཏང་སྟེ་བཙན་ཤེད་ཀྱིས་ས་གནས་ཁག་ཞིག་ཏུ་མི་མང་འདུ་འཛོམས་མི་ཆོག་པ་སོགས་ཀྱིས་དམ་བསྒྲགས་བྱས་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཞིག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གདའ། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་ནས་བརྗོད་དོན་ལ་ལྷ་ལྡན་གཙུག་ལག་ཁང་དུ་མི་མང་མཆོད་མཇལ་ཆེད་གཏོང་མིན་གྱི་གསལ་བསྒྲགས་སོགས་གང་ཡང་མ་བྱས་པར་བཀག་འགོག་བྱས་སོང་ལ། གཙུག་ལག་ཁང་གི་ཐང་ཆེན་ཚང་མ་ཉེན་རྟོག་པ་དང་དམག་མིས་བསྐོར་ནས་ཡོད་པ་མ་ཚད་གཙུག་ལག་ཁང་གི་ཐོག་ལ་དམག་མི་མེ་མདའ་བཟུང་ནས་སྐོར་སྲུང་བྱས་ཡོད་པ་རིག་རྒྱུ་ཡོད་སྐོར་འགྲེལ་བརྗོད་གནང་གདའ། ཡང་འབྲེལ་ཡོད་གཞན་ཞིག་ནས་ར་མོ་ཆེའི་གཙུག་ལག་ཁང་གཙོས་པའི་ཉེ་འཁོར་དགོན་སྡེ་ཆེ་ཆུང་ཁག་ལ་མཆོད་མཇལ་གཏོང་གི་ཡོད་ནའང་མི་མང་འདུ་འཛོམས་བྱེད་མི་ཆོག་པ་ཉེན་རྟོག་པས་མི་མང་གི་བར་མཚམས་བཅད་ནས་ཉུང་ཙམ་བྱས་ཏེ་བཏང་བྱུང་ལ་དེ་མིན་ཁྲོམ་སྲང་ཁག་ཏུ་ཞིབ་བཤེར་ས་ཚིགས་ནས་ལུས་བཤེར་དང་ཁ་པར་བཟུང་ནས་སྔོག་བཤེར་བྱེད་བཞིན་ཡོད་པ་འགྲེལ་བརྗོད། གནང་གདའ། བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་ལྔའི་དགོང་མོ་བོད་ཀྱི་ས་ཁུལ་ཡོངས་ནས་དགའ་ལྡན་ལྔ་མཆོད་ཆེན་མོ་མི་མང་རང་བཞིན་གྱི་ངོས་ནས་གཞི་རྒྱ་ཆེ་བའི་སྲུང་བརྩི་གནང་ཡོད་པ་དང་བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ཉེ་བའི་ལོ་ཤས་ནས་བཟུང་སྟེ་དགའ་ལྡན་ལྔ་མཆོད་རིང་ལྷ་ས་གྲོང་ཁྱེར་གྱི་འགྲིམ་འགྲུལ་ལམ་ཁག་ཞིག་བདེ་འཇགས་ཀྱི་ཆེད་དུ་ཡིན་སྐོར་བཤད་ནས་བཀག་འགོག་བྱེད་རྒྱུའི་གསལ་བསྒྲགས་སྤེལ་ཡོད་པ་རེད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ། མདང་ནུབ་ལྷ་སའི་གཙུག་ལག་ཁང་དུ་མི་མང་བཀག་འགོག་དང་ཉེན་རྟོག་པ་དང་དྲག་ཆས་དམག་མིས་བསྐོར་ཡོད་པའི་བརྙན་ཁག་ཞིག་འབྱོར་བའི་ནང། ཉེན་རྟོག་པ་ཚོས་མི་མང་ལ་འདུ་འཛོམས་ཁྲོད་གློག་ཆེན་པོ་ཞིག་སྤར་བཞིན་པ་དང་འདུ་འཛོམས་བྱེད་མི་ཆོག་པ་ཐད་ཀར་ལམ་ཁ་བརྒྱུད་འགྲོ་བའི་བཙན་བཀའ་གཏོང་བཞིན་ཡོད་པ། རིག་རྒྱུ་ཡོད་པ་རེད་གདའ། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་ཡིན་ཞེས་འགྱུར་བ་གཏོང་ཆོག་གི་མེད་པ། མ་འོངས་པར་ཡང་སྔ་མའི་བརྒྱུད་རིམ་བཞིན་མང་མོས་འོས་བསྡུའི་ལས་རིམ་གྱི་བརྒྱུད་རིམ་གྱི་ཐོག་ནས་མ་གཏོགས་འགྱུར་བ་གཏོང་ཆོག་ཆོག་ཡོད་པ་མ་རེད་ཅེས་གསལ་སྟོན་གནང་གདའ། དེ་ཡང་ང་ཚོའི་གསར་འགོད་པ་བློ་བདེ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་བཞུགས་སྒར་དུ་རྒྱལ་སྤྱིའི་དབུ་མའི་ལམ་གྱི་ལས་འགུལ་ཁང་གི་ཡིག་ཚང་གསར་པ་དེ་སྤྱི་ཟླ་བཅུ་གཉིས་པའི་ཚེས་བརྒྱད་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དབུ་འབྱེད་གནང་སྐབས་སྲིད་སྐྱོང་མཆོག་ནས་བོད་རང་བཙན་དང་དབུ་མའི་ལམ་རྩོད་མཁན་ཡིན་ན། ང་ཚོ་ནང་ཁུལ་ལ་རྩོད་པ་རྒྱག་དགོས་དོན་རྩ་བ་ནས་མེད་པ། རྒྱ་ནག་ལ་ཕར་ཁ་གཏད་ནས་རྩོད་དགོས་པ་དང་དབུ་མའི་ལམ་ནི་གོང་ས་མཆོག་གིས་གྲོས་འགོ་བཏོན་གནང་བ་དང་མི་མང་མང་ཆེ་བས་མང་མོས་འོས་བསྡུ་བྱེད་མི་དགོས་པར་བསམ་ཤོག་བསྡུས་པའི་ཐོག་ནས་རྒྱབ་སྐྱོར་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་གཏན་འབེབས་སུ་གནང་ཡོད་པའི་སྲིད་ཇུས་དེ་ལ་མ་འོངས་པར་ཡང་སྲིད་སྐྱོང་དང་སྤྱི་འཐུས་ལྷན་ཚོགས་ཡིན་ཞེས་སྔ་མའི་བརྒྱུད་རིམ་ཇི་བཞིན་དུ་མང་མོས་འོས་བསྡུའི་ལས་རིམ་གྱི་བརྒྱུད་རིམ་གྱི་ཐོག་ནས་མ་གཏོགས་འགྱུར་བ་གཏོང་ཆོག་ཆོག་ཡོད་པ་མ་རེད་ཅེས། གསལ་སྟོན་གནང་གདའ། དེའི་སྲིད་ཇུས་འདི་མ་འོངས་པར་འགྱུར་བ་གཏང་དགོས་ཡོད་པ་ཡིན་ནའི་ཁོ། སྲིད་སྐྱོང་ཡིན་ཟེར་ནས་འགྱུར་བ་གཏང་ཆོག་ཆོག་ཡོད་མ་རེད་སྤྱི་འཐུས་ལྷན་ཚོགས་ཡིན་ཟེར་ནས་འགྱུར་བ་གཏང་ཆོག་ཆོག་ཡོད་མ་རེད་དེ་སྔ་མའི་བརྒྱུད་རིམ་གཅིག་ཕྱིན་པ་ནང་བཞིན་བྱས་ནས་མ་འོངས་པ་ཡིན་པ་ཡིན་ནའི་ཁོ་མང་མོས་འོས་བསྡུ་ལས་རིམ་གྱི་བརྒྱུད་རིམ་གཅིག་ཐོག་ནས་མ་གཏོགས་གཅིག་གིས་གཏང་ཆོག་ཆོག་ཡོད་མ་རེད། ཡང་ཡིག་ཚང་དབུ་འབྱེད་རབ་གནས་སུ་ཕེབས་པ་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་ནས་ཀྱང་གོང་ས་མཆོག་གིས་དགོངས་པ་ཡུན་རིང་བཞེས་ཏེ་དབུ་མའི་ལམ་གྱི་སྲིད་བྱུས་ལམ་སྟོན་གནང་ཡོད་པའི་ཐད་ནས་ཧ་ལས་པའི། རྒྱ་ཆེན་པོ་དང་ཟབ་མོ། གནད་ལ་འཁེལ་བ་ཞིག་ཡོད་པ་མཇལ་གྱི་ཡོད་པ་ལ་བརྟེན་ནས་རྒྱབ་ལྗོངས་གནས་ཚུལ་དང་སྔ་ཕྱིའི་བརྒྱུད་རིམ་སོགས་ཞིབ་ཕྲ་མ་རྟོགས་པར་ཚོར་སྣང་ཙམ་གྱིས་གཞན་དབང་དུ་གྱུར་ན་ཕྱོགས་ཚང་མ་ལ་ཕན་ཐོགས་མེད་པའི་གོ་རྟོགས་སྤེལ་རྒྱུ་གལ་ཆེན་པོ་དང་གོང་ས་མཆོག་གིས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོ་ནས་བཟུང་བའི་གནད་དོན་དེར་འབྲེལ་གྱི་བཀའ་སློབ་རྣམས་ཕྱོགས་བསྒྲིགས་ཀྱིས་སྟབས་བདེ་བོར་བཟོས་ནས་བཀྲམ་ན་ནུས་པ་ཆེན་པོ་ཐོན་ངེས་ཡིན་པ་དང་གང་ལྟར་ང་ཚོས་དངོས་ཡོད་གནས་ཚུལ་དང་བསྟུན་ནས་ཕེབས་རྒྱུ་མ་གཏོགས་སེམས་ཚོར་གྱི་གཞན་དབང་དུ་གྱུར་ནས་ཕེབས་རྒྱུ་མེད་པའི་ལམ་སྟོན་ཕེབས་ཡོད་པ་རེད་གདའ། རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ལས་ཁུངས་གསར་པ་དབུ་འབྱེད་ཐད་ལ་བོད་མི་མང་སྤྱི་འཐུས་ཁག་ཞིག་དང་དགའ་ལྡན་ཕོ་བྲང་གི་དྲུང་ཆེ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་བཅས་ཕེབས་ཡོད་པ་དང་ལས་འགུལ་འདི་དབུ་བརྙེས་ནས་ལོ་ངོ་བཅོ་ལྔ་དང་ས་གནས་ཁག་ཉི་ཤུ་རྩ་ལྔ་ལྷག་ཏུ་ཡན་ལག་ལས་ཁུངས་བཙུགས་ཡོད་པ་རེད། ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་དཔལ་འབྱོར་སླར་གསོ་ཡོང་རྒྱུ་ལ་ད་རུང་ཡང་གནད་འགག་ཆེ་བའི་དུས་སྐབས་སུ་ལྷག་ཡོད་ཚུལ་བཤད་གདའ། རྒྱ་ནག་དབུས་བརྙན་འཕྲིན་ལས་ཁང་གིས་ཕྱི་ཚེས་བརྒྱད་ཉིན་སྤེལ་བའི་གནས་ཚུལ་ནང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་ཆེས་མཐོ་དབང་འཛིན་ལས་ཁུངས་རྒྱ་ནག་དམར་ཤོག་དབུས་ཆབ་སྲིད་ལས་ཁུངས་ཀྱི་ཚོགས་འདུའི་སྟེང་རྒྱ་ནག་གི་དཔལ་འབྱོར་སླར་གསོ་འོང་རྒྱུ་ལ་ད་རུང་ཡང་གནད་འགག་ཆེ་བའི་དུས་སྐབས་སུ་ལྷག་ཡོད་ཅེས་བཤད་ཡོད་པ་དང་ཞི་ཅིན་ཕིང་གིས་རང་རེའི་རྒྱལ་ཁབ་ཀྱི་འཕེལ་རྒྱས་ལ་དཀའ་ཚེགས་ཆེ་བ་དང་རྒྱལ་སྤྱིའི་ཆབ་སྲིད་དང་དཔལ་འབྱོར་གྱི་ཁོར་ཡུག་ཁྲོད་མི་བཟང་པོའི་རྒྱུ་རྐྱེན་ཇེ་མང་ལ་སོང་ཡོད་པ་དང། དེང་རབས་ཐོན་རྫས་མ་ལག་འཛུགས་སྐྲུན་མཛད་རྒྱུ་དང་ནང་ཁུལ་དགོས་མཁོ་རྒྱ་ཆེར་གཏོང་དགོས་པ་མ་ཚད་གནད་འགག་ཆེ་བའི་ཚན་རིག་ལག་རྩལ་གྱི་ཁྱབ་ཁོངས་ནས་རང་ཁ་རང་གསོ་ཐུབ་དགོས་ཞེས་སོགས་བཤད་གདའ། ཧྥ་རན་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་རྒྱ་ནག་གི་དཔལ་འབྱོར་གྱི་གནས་སྟངས་མི་བཟང་བ་དང་ས་ཞིང་ཉོ་ཚོང་ཉམས་ཆག་ཏུ་སོང་བའི་རྐྱེན་གྱིས་ཏོག་དབྱིབས་རིམས་ནད་ཀྱི་རྗེས་སུ་དཔལ་འབྱོར་འཕེལ་ཐུབ་མེད་པ་མ་ཚད། འཛམ་གླིང་གི་སྟེང་གི་དཔལ་འབྱོར་དགུ་སྤྱིའི་ཨང་གཉིས་པ་ཡིན་པའི་རྒྱ་ནག་གི་དཔལ་འབྱོར་ད་ལོའི་དུས་ཚིགས་གསུམ་པ་ལ་བཞི་ཚེག་དགུ་འཕར་འོང་ནའང། རྒྱ་ནག་དབུས་གཞུང་གིས་གཏན་འབེབས་བྱས་པའི་བརྒྱ་ཆ་ལྔ་ལས་དམའ་བ་དང་དེ་ནི་འདས་པའི་ལོ་མང་རིང་རྒྱ་ནག་གིས་གཏན་འབེབས་བྱས་པའི་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་ཐིག་ལས་དམའ་ཤོས་ཡིན་པ་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང། མདོ་ཁམས་ཆུ་བཞི་སྒང་དྲུག་ཟེར་བའི་གློག་བརྙན་གསར་པ་འགྲེམས་སྟོན་འདུ་འཛོམས་ཤིག་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་བཙུགས་ཡོད་པའི་སྐོར་གནས་ཚུལ་ཐོན་གདའ། དེའང། ཉེ་རབས་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་ཆུ་བཞི་སྒང་དྲུག་ཟེར་བའི་གློག་བརྙན་གསར་པ་འགྲེམས་སྟོན་བརྙན་ཐུང་ཞིག་ཨ་རིའི་ནིའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁོངས་མི་མང་ལ་བསྟན་ཡོད་པ་དང་གློག་བརྙན་དེའི་སྐོར་ལ་གློག་བརྙན་འཁྲབ་ཁྲིད་མཁན་གཞན་ཕན་ཁྱིམ་གསར་ལགས་ཀྱིས་ངོ་སྤྲོད་དང་མི་མང་གི་དྲི་བ་ལ་ལན་འདེབས་སོགས་གནང་གདའ། མི་མང་གིས་ཁོང་གིས་བརྙན་གསར་བཟོ་གནང་བ་ལ་རྟེན་འབྲེལ་མཚོན་ཆེད་ཁ་བཏགས་འཐེན་པ་དང

གི་ཆུ་ལ་ལུང་ཀུན་གཙུག་ལག་སློབ་ཆེན་དུ་ཉེ་ཆར་བོད་ཀྱི་ཁོར་ཡུག་གི་ཚོགས་འདུ་ཐེངས་བཞི་པ་དེ་བཙུགས་ཡོད་པའི་སྐོར་ཕྲན་ཚེ་དབང་ནོར་བུས་གནས་ཚུལ་སྙན་སྒྲོན་ཞུས་པ་གཤམ་ལ་གསན་རོགས། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་དང། ཐའེ་ལེན་རྒྱལ་ཁབ་ཀྱི་ཆུ་ལ་ལུང་ཀུན་གཙུག་ལག་སློབ་ཆེན་གྱི་སྤྱི་ཚོགས་ཉམས་ཞིབ་ཁང་མཉམ་རུབ་ཀྱིས་ཐའེ་ལེན་རྒྱལ་ས་བེང་ཀོག་གི་ཆུ་ལ་ལུང་ཀུན་གཙུག་ལག་སློབ་ཆེན་དུ་བོད་ཀྱི་ཁོར་ཡུག་ཚོགས་འདུ་ཐེངས་བཞི་པ་དེ་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བདུན་ནས་ཉི་ཤུ་རྩ་བརྒྱད་ཉི་མ་གཉིས་ཀྱི་རིང་ལ་ཚུགས་ཡོད་པ་རེད་ད། ཚོགས་འདུའི་དབུ་འབྱེད་དུ་སྐུ་མགྲོན་གཙོ་བོ་ལ་གདན་ཞུས་ཀྱིས་ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་བོད་ནང་གཏེར་ཁ་སྔོག་འདོན་དང་ཁོར་ཡུག་ལ་གཏོར་སྐྱོན་ཚད་མེད་གཏོང་བཞིན་པ་དང་བོད་ཀྱི་གཙང་པོ་ཆེ་ཁག་ལ་ཚད་ལས་བརྒལ་བའི་ཆུ་གློག་འཛུགས་སྐྲུན་མཛད་བཞིན་པ་སོགས་ཀྱིས་ལྷོ་ཤར་ཨེ་ཤ་ཡ་རྒྱལ་ཁབ་ཁག་ནང་འཐུང་ཆུ་དཀོན་པོ་དང་ཆུ་ལོག་འབྱུང་བ་ཐན་པ་ཡོང་བ་སོགས་ཀྱི་དཀའ་ངལ་ཆེན་པོ་འཕྲད་ངེས་ཡིན་པ་ལ་བརྟེན་ནས་བོད་ཀྱི་གཙང་པོ་ཆེ་ཁག་ཏུ་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བའི་ཆུ་གློག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་མཛད་དགོས་ཞེས་ནན་བརྗོད་གནང་གདའ། ང་ཚོ་ཚང་མས་རྒྱ་ནག་གཞུང་གིས་འབྲེལ་ཡོད་དང། འདབས་འབྲེལ་གྱི་རྒྱལ་ཁབ་ཚོ་ལ་རྒྱ་ནག་གི་ཆུ་གློག་འཛུགས་སྐྲུན་གྱི་ལས་འཆར་དང་འབྲེལ་བའི་གནས་ཚུལ་ཁག་ངེས་པར་དུ་མཁོ་སྤྲོད་མཛད་དགོས་ཞེས་རྒྱ་ནག་གཞུང་ལ་ནན་སྐུལ་མཛད་དགོས་པ་ཞིག་དང། བོད་ཀྱི་གཙང་པོ་ཆེ་ཁག་གི་ཐོག་ལ་རྒྱ་ནག་གི་དབང་ཤུགས་ཀྱིས་ཁ་ལོ་བསྒྱུར་བའི་ཆུ་གློག་འཛུགས་སྐྲུན་གྱི་སྲིད་ཇུས་མཚམས་འཇོག་དགོས་པ་མ་ཟད་རྒྱ་ནག་གིས་བོད་ཀྱི་གཙང་པོ་ཆེ་ཁག་འདྲ་མིན་དུ་ཆུ་གློག་འཛུགས་སྐྲུན་ཤུགས་ཆེ་མཛད་བཞིན་པ་དེ་བོད་ཙམ་དུ་མ་ཟད། རྒྱ་ནག་སྐམ་ས་རང་ལའང་གོད་ཆག་ཧ་ཅང་ཚབས་ཆེ་ཞིག་ཆགས་ཡོད་ཅེས་གསལ་སྟོན་གནང་ཡོད་པ་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ཀྱང་བོད་ཀྱི་གཙང་ཆུ་ཁག་གིས་ཨེ་ཤ་ཡ་ལུང་པ་འདྲ་མིན་གྱི་མི་འབོར་ཐེར་འབུམ་བརྒལ་བར་འཐུང་ཆུ་མཁོ་སྤྲོད་གནང་བཞིན་ཡོད་པས་བོད་ཀྱི་གཙང་པོ་ཁག་ལ

གནམ་གཤིས་འགྱུར་ལྡོག་དང་འབག་བཙོག་སོགས་ཀྱིས་བོད་ནས་ཡོང་བའི་འཐུང་ཆུ་ལ་དཀའ་ངལ་འཕྲད་བཞིན་ཡོད་པས་བོད་ཀྱི་གཙང་ཆུ་ཁག་ལ་རྒྱལ་སྤྱིའི་ཁྱོན་ཡོངས་ནས་དོ་གལ་དང་སྲུང་སྐྱོབ་གནང་རྒྱུ་ཧ་ཅང་གནད་འགག་ཆེན་པོ་ཆགས་ཡོད་པ་དང་ཉི་མ་གཉིས་རིང་གི་ཚོགས་འདུ་དེ་བརྒྱུད་ནས་བོད་ཀྱི་གཙང་པོ་ཁག་ལ་བདག་སྐྱོང་མཛད་པ་ནི་རྒྱལ་སྤྱིའི་ཐུན་མོང་གི་ཐོན་ཁུངས་གལ་ཆེ་ཞིག་ཡིན་པའི་སྐོར་གསལ་སྟོན་གནང་ཡོད་པ་རེད། ཡང་ཐའེ་ལེན་གྱི་ཆུ་ལྭ་ཁུངས་གཙུག་ལག་སློབ་ཆེན་གྱི་སྤྱི་ཚོགས་ཉམས་ཞིབ་ཁང་གི་འགན་འཛིན་གཞོན་པ་འབུམ་རམས་པ་ས་ཡ་མུལ་ཅཱ་རོ་ལིན་རཱ་ཏི་ནཱ་ལགས་ནས་ཀྱང་གཙང་ཆུ་འབག་བཙོག་དང་ཆུ་རྒྱུན་ཇེ་ཆུང་འགྲོ་བཞིན་པ་སོགས་ཀྱིས་ད་ལྟ་ནས་མིའི་འཚོ་ཐབས་ལ་དཀའ་ངལ་ཆེན་པོ་བཟོ་བཞིན་ཡོད་པའི་ཁར་ལ་འབྱུང་འགྱུར་ཨེ་ཤ་ཡ་ནང་མི་འབོར་དེ་ཇེ་མང་དུ

གཙང་ཆུ་ལ་རྫས་འགྱུར་སྣ་ཚོགས་ཀྱི་འབག་བཙོག་ཤོར་ཏེ་གཙང་ཆུ་དེ་རིགས་ཀྱིས་སེམས་ཅན་གསོ་ཚགས་དང་ཞིང་ཁ་འདེབས་ལས་སོགས་གང་བྱས་ཀྱང་མིའི་འཕྲོད་བསྟེན་ལ་གནོད་འཚེ་ཚབས་ཆེ་བཟོ་རྒྱུ་ཡིན་པ་དང། དེ་བཞིན་འབྱུང་འགྱུར་ས་གནས་དེ་ཁུལ་དུ་མི་འབོར་ལྡབ་འགྱུར་གྱི་འཕེལ་རྒྱས་ཕྱིན་ཏེ་གཙང་པོ་དང་འཐུང་ཆུ་དགོས་མཁོ་ཇེ་ཆེར་འགྲོ་རྒྱུ་ཡིན་པས་ཐུན་མོང་གི་ཁེ་ཕན་ཆེད་ད་ལྟ་ནས་སྒྲིག་འཛུགས་དང་འཆར་གཞི་ལྡན་པའི་སྒོ་ནས་གཙང་པོ་ཆེ་ཁག་ལ་སྲུང་སྐྱོབ་མ་བྱས་ཚེ་ལྷོ་ཤར་ཨེ་ཤ་ཡ་སྤྱི་དང་ཁྱད་པར་བོད་ཙམ་དུ་མ་ཚད་རྒྱ་གར་དང་པཱ་ཀི་སི་ཐན་བཱང་ལ་དེཤ་སོགས་གང་ས་ལ་མིའི་འཕྲོད་བསྟེན་དང་འཚོ་ཐབས་ཐོག་དཀའ་ངལ་ཆེན་པོ་ཡོང་གི་རེད་ཅེས་གསལ་སྟོན་གནང་གདའ། བོད་ནི་ཨེ་ཤ་ཡ་གླིང་ཆེན་གྱི་ཆུ་མཛོད་ཡིན་ཟེར་བའི་བརྗོད་གཞི་དང་འབྲེལ་ཏེ་ཐའི་ལེན་ནང་ཚོགས་པའི་བོད་ཀྱི་ཁོར་ཡུག་ཚོགས་འདུ་ཐེངས་བཞི་པ་དེ་ལ་ལྷོ་ཤར་ཨེ་ཤ་ཡའི་ཁོར་ཡུག་དང་འབྲེལ་བའི་རིགས་གཅིག་རྐང་འཛིན་པ་དང་ཁོར་ཡུག་ལས་འགུལ་བ། ཚན་རིག་པ་དང་སྲིད་ཇུས་འཆར་འགོད་པ་སོགས་མང་པོ་ཞིག་འཛོམས་ཡོད་པ་ལ་བརྟེན་ནས་ཚོགས་འདུ་དེ་བརྒྱུད་ནས་བོད་དེ་བཞིན་ཨེ་ཤ་ཡའི་ཆུ་མཛོད་ཡིན་པའི་ངོས་ལེན་ཡོང་རྒྱུ་དང། བོད་ཀྱི་གཙང་པོ་ཁག་སྲུང་སྐྱོབ་ཀྱི་ཆེད་དུ་གཙང་ཆེན་ཁག་འབབ་ཡུལ་གྱི་ས་བབ་དམའ་བའི་རྒྱལ་ཁབ་ཕན་ཚུན་དབར་བསམ་ཚུལ་བརྗེ་རེས་ཀྱིས་དཔྱད་གཞིའི་སྲིད་ཇུས་སྙན་ཐོ་འདོན་སྤེལ་བྱ་རྒྱུ་བཅས་ལ་དམིགས་པ་ཞིག་ཡིན་པ་རེད། དེ་ནི་བོད་ཀྱི་རྫ་ཆུ་རྒྱུག་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ནང་རྫ་ཆུའི་སྐོར་བགྲོ་གླེང་ཚུགས་བཞིན་པའི་སྐབས་དེ་ལ་བོད་མིའི་ལངས་ཕྱོགས་གསལ་སྟོན་གྱི་ཆེད་དུ་བོད་ཀྱི་ཁོར་ཡུག་ཚོགས་ཆེན་བཞི་པ་དེ་ཚོགས་པ་ཞིག་ཡིན་པ་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་ང་ཚོའི་རླུང་འཕྲིན་ཁང་ལ་གསུངས་གདའ། ད་རེས་ཉིན་གཉིས་རིང་ཐའི་ལེན་རྒྱལ་ས་སྦེན་ཀོག་ཏུ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་དང་ཐའི་ལེན་གྱི་ཆུ་ལཱ་ལོང་ཁོན་གཙུག་ལག་སློབ་ཆེན་གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་གཙུག་ལག་སློབ་ཁང་དེའི་ནང་བོད་ཀྱི་ཁོར་ཡུག་ཚོགས་ཆེན་ཐེངས་བཞི་པ་དེ་ཚུགས་ཡོད་པ་དང་ལྷན་ཚོགས་དེ་ནི་གཙོ་བོ་ཆུ་བོ་ཆེ་ཤོས་རྫ་ཆུ་རྒྱུག་ཡུལ་ཐའི་ལེན་དང། ལཱ་ཨོས། ཀམ་བོ་ཌི་ཡ། ཝེ་ཏི་ནམ་བཅས་ཀྱི་ནང་རྒྱུག་བཞིན་ཡོད་པས། རྒྱ་ནག་གཞུང་གིས་ལོ་ཤས་ནས་བཟུང་སྟེ་ཆུ་རགས་སྔ་རྗེས་རིམ་པར་བརྒྱབ་པས་རྫ་ཆུ་རྒྱུག་ཡུལ་གྱི་ས་ཁུལ་ནང་བགྲོ་གླེང་མང་པོ་ཞིག་བྱེད་བཞིན་ཡོད་པ་ལ་བརྟེན་ནས་བོད་མིས་དེའི་ཐོག་ལངས་ཕྱོགས་གསལ་སྟོན་བྱ་ཆེད་ད་ལན་ལྷན་ཚོགས་དེ་གོ་བསྒྲིགས་གནང་བ་ཞིག་ཡིན་པ་རེད་གདའ། ད་ནི་དེའི་སྐོར་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ཀྱིས་ང་ཚོའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།

སྦར་མ་ཅེ་ལེ་ནི་ལགས་ཀྱིས་གསུང་བཤད་གནང་བའི་ནང་བོད་ཀྱི་ཁོར་ཡུག་དེ་གོ་ལའི་ཚ་དྲོད་རྒྱས་བཞིན་པ་ལ་ཤུགས་རྐྱེན་ཤུགས་ཆེ་ཐེབས་བཞིན་ཡོད་པ་གསུངས་པ་མ་ཚད་ད་རུང་ཁོང་གིས། Climate Security of the Northern Hemisphere། ཁོང་གིས་གསུངས་ན་བྱང་ཕྱེད་གོ་ལའི་གནམ་གཤིས་གནས་སྟངས་དེ་ཧ་ཅང་ཛ་དྲག་ཆགས་ཡོད་པ་དང་དེའི་རྒྱུ་མཚན་ནི་བོད་ཀྱི་ཁོར་ཡུག་ལ་གཏོར་སྐྱོན་ཚབས་ཆེན་ཐེབས་པའི་རྐྱེན་གྱིས་གོ་ལའི་གནམ་གཤིས་འགྱུར་ལྡོག་འགྲོ་བཞིན་ཡོད་པ་དང་འཆར་གཞི་དང་ལྡན་པའི་ཐོག་ནས་གདོང་ལེན་བྱ་རྒྱུར་བོད་ཀྱི་ཁོར་ཡུག་དེ་གཙོ་བཟུང་བྱ་རྒྱུར་ངོས་འཛིན་དགོས་པ་སོགས་ཀྱི་གཏམ་བཤད་གནང་གདའ། ད་ལོ་འཛམ་གླིང་ཁོར་ཡུག་ཚོགས་ཆེན་ཐེངས་ཉི་ཤུ་རྩ་བརྒྱད་པ་དེ་དཀྱིལ་ཤར་ཨེ་ཤི་ཡའི་ཁ་ཆེའི་རྒྱལ་ཁབ UAE ཀྱི་དུ་བའི་གྲོང་ཁྱེར་ནང་འཚོགས་བཞིན་ཡོད་སྟབས་ལྷན་ཚོགས་དེའི་ནང་ཚོགས་ཞུགས་བྱ་རྒྱུ་ལ་བོད་མིའི་འདོད་དོན་སྒྲུབ་རྒྱུ་དཀའ་མོར་མཐོང་སྟེ་ད་ལན་ཐའེ་ལན་ལྷན་ཚོགས་དེ་གོ་སྒྲིག་གནང་ཡོད་པ་དང་ལྷན་ཚོགས་དེ་བརྒྱུད་ཐུན་མོང་གི་བསྒྲགས་གཏམ་ཞིག་སྤེལ་རྒྱུ་ཡིན་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཁོར་ཡུག་ཉམས་ཞིབ་པ་བདེ་ཆེན་དཔལ་མོ་ལགས་ནས་གསུངས་གདའ། རྫ་ཆུ་ནི་བོད་ནང་གི་མཚོ་སྔོན་རྫ་སྟོད་རྫོང་ནས་འབབ་བཞིན་པ་དང་དེ་ནི་ཆབ་མདོ་དང་སྨར་ཁམས་སུ་བརྒྱུད་དེ་ཡུན་ནན་དུ་བཞུར་རྗེས་མེ་ཀོང་གཙང་པོ་ལ་འདྲེས་ནས་འབར་མ་དང་ལའོ་སི། ཁམ་པོ་ཌི་ཡ་སོགས་རྒྱལ་ཁབ་བརྒྱུད་པའི་བཞུར་རྒྱུན་གྱི་རིང་ཚད་ལ་སྤྱི་ལེ་ཉིས་སྟོང་གཅིག་བརྒྱ་བདུན་ཅུ་དོན་དགུ་དང་འབབ་ཡུལ་གྱི་ས་ཁྱོན་ལ་སྟོང་སྨི་གྲུ་བཞི་མ་ཁྲི་བཅུ་དྲུག་ཚེག་བཞི་ཙམ་ཟིན་བཞིན་ཡོད་ལ་ལྷོ་ཤར་ཨེ་ཤ་ཡའི་རྒྱལ་ཁབ་ཁག་ནང་རྒྱུག་བཞིན་པའི་གལ་འགངས་ཆེ་བའི་གཙང་པོ་ཆེ་གྲས་ཤིག་ཀྱང་ཡིན་པ་རེད་གདའ། གཅིག་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡིན། གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ། ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།